མདོག་དེ་དང་ཕྱག་མཚན་ག་རེ་བཞུགས་སྟངས་ག་རེ་བཞུགས་འདུག་ཁོ་ལྟ་རྒྱུ་རེད། རྗེས་ཐོག་ཁོ་ངལ་བ་ཆེ་ཁྱི་ནི་ལྷ་རེ་རེ། སོ་སོའི་ག་རེ་ཡིན་ན་ཁོ་ཚོས་བསགས་པའི་དུས་ཚོད་དེ་ལྷ་ཁ་གར་སླེབས་སོང་ན་ཁོ་བློ་ལ་བ་གས་དེ་པོ་ལ་བལྟས་བཞུགས་སྟངས་ག་རེ་ཡིན་ཟེར་འདུག་སྐུ་མདོག་ག་རེ་ཡོད་ཟེར་ཁོ་ངལ་བ་ཆེ་དུས་འདི་བ་གས་ཆེ་དུས་ཚོད་ཁོ་རང་གཅིག་པོ་ར་བསམ་དང་ཞག་ནས་འོ་འདུག་སེ་མ་བྱས་ན་འདི་ལྟ་སྙིང་རྗེ་པོ་ཡོང་ས་རེད། འདུག་སེ་མ་བྱས་ར་བ། སྤྱི་དང་བསགས་སྟངས་ར་བ་ཐུགས་རྗེ་ཆེ། ཐུགས་རྗེ། མཐའ་དང་དུས་རྒྱུན་བོར་ཐུགས་རྗེ་ཨ་ལི་ཐུགས་རྗེ། ཟང་ཐང་ཐུགས་རྗེ་ད་དེ་ནས་ཞེས་འདོད་ཚུལ་དཔེར་ན། ད་ཐུགས་རྗེ་ཡར་བ་ད་དང་པོ་གཅིག་ཅེས་འདོད་དཔེར་ན་ད་དཔེ་ཆ་རང་དངོས་དངོས་རྗེན་རྗེན་རང་དཔེར་ན་དུས་ཚོད་ལས་ནི་ཚད་ཀྱི་ཡིན་ན། དེ་ནི་གཞི་ནས་ཨ་ལི་བླ་མ་ཁྱད་པར་ཅན་ཁས་ལེན་ཡོད་ན་ད་ཡི་དང་པོ་མ་དེ།

ན་མོ་མཉྫུ་ཤྲཱི་ཡེ་ན་མ་སུ་ཤྲཱི་ཡེ་ན་མ་ཨུཏྟ་མ་ཤྲཱི་ཡེ་སྭཱ་ཧཱ་དེ་ཕྱག་གསུམ་དེ། ཐེངས་མ་གསུམ་ཕྱག་གསུམ་འཚལ་ཁ་ནི་ཚིག་སྟེ་རྒྱགས་ཚད་ལ་མི་འགོར་ཏེ་ཕྱག་དེ་གསུམ་འཚལ་རེད་པ། དེ་ལ་ཕྱག་གི་བསྒྱུར་སྔགས་ཟེར་འདུག་པ་འོ། དེ་འདི་གཅིག་བྱས། དེ་རྗེས་ད་གཞི་ནས། ཨ་ལི་འོ་འདུག་སེ་མ་རེད་ངས་དེ་མ་རེད། འདུག་སེ་མ་ད་གཞི་ནས་ཡར་ལངས་སོ་སོ་ཡར་ལངས་ནས་དེ་བས་གཞི་ནས། ད་བླ་མ་མཆོད་པའི་ཚོགས་ཞིང་དེ་དེ་མདུན་ལ་ཚུར་ཁྲ་ལམ་མེ་ཡོད་བསམ་བསམ་ཐག་སུ་ཁྲོས་མེད་རེད་པ། ཐག་རིང་པོ་རང་བསམ་མ་གཏང་གསུངས་འདུག་ཐག་ཉེ་ཆེ་ན་དཔེ་ཚོང་ར་ཚོ།

འོ་དེ་འདྲའི་ཅིག་ཡོད་བསམ་བསམ་བློ་དང་གལ་སྲིད་དེ་ཡོད་ན་རེད་མེད་ན་རེད་ད་གང་ཞིག་སྟོན་པ་ཐུབ་པའི་དབང་པོ་དཀྱིལ་དེ་ན། ཁོང་རང་སྐུ་མདོག་དུས་རྒྱུན་ནང་བཞིན་བྱས་གཞན་དག་ད་དྲུག་པོ་དེ། འཛིན་གྲྭ་དང་མ་བསམ་གཅིག་གི་ནང་དུ་དྲུག་པོ་དེ་སྐུ་མདོག་སྔོན་པོ་རྐྱང་རྐྱང་མ་བསམ་དང། གོ་ཡོང། ཨ་ལི་བསམ་བློ་བཏང་ཡ་ཞིག་ལ་འདུག་སེ་ཞིག་ཡོད་བསམ་བསམ་ཞིག། ད་དེ་ཁོང་ཚོའི་དུས་ཡུན་དེ་ན

ཁྱེད་རྣམས་ལ་ད་ཡི་གོ་ལ་སྟེ་སྟོན་པ་རིགས་ཆེན་པོ་སྟོན་པ་ཁྱེད་ལགས་སེ་ལབ་རེད་པ་གཅིག་བྱས་ན་ད་ཁྱེད་རྣམས་ལགས་སེ་གཞན་ཡིད་གཅིག་པ་ལ་བཞིན་དུ་མཁྱེན་པའི་ཡེ་ཤེས་བརྩེ་བའི་ཐུགས་རྗེ་མཛད་པའི་ཕྲིན་ལས་སྐྱོབ་པའི་ནུས་མཐུ་བསམ་གྱིས་མི་ཁྱབ་པ་མངའ་བ་ལགས་པས་སེ་ལབ་པ་ད། སོ་སོ་དེའི་ཕྱག་འཚལ་བའི་ཁ་ཐོག་ལ་ཡེ་ན་བདག་དང་ས་བྱི་མ་སེམས་ཅན་ཐམས་ཅད་སེ་ལབ་བྱས་ན་དེའི་བདག་དང་སེམས་ཅན་ཐམས་ཅད་ཡིན་ནའང་མ་སེམས་ཅན་ཐམས་ཅད་འཁོར་བ་དང་ངན་སོང་གི་སྡུག་བསྔལ་དེ་དག་ལས་སྒྲོལ་བའི་སྟོན་པ་མཛད་དུ་གསོལ་ཞེས་ནས་ཐེངས་མ་གསུམ་ཐུགས་སུ་གྱུར། ཁོང་ཚོའི་སྐུའི་ཡོན་ཏན་སྒྲོག་སྟེ་ཁོང་ཚོ་ལ་དེ་འདྲའི་ཡོན་ཏན་ཡོད་བསམ་པའི་བསམ་མནོ་གནང། ཕྱག་གསུམ་ག་སོར་ཕྱག་མ་འཚལ་གོང་ལ་དེ་ཐེངས་མ་གསུམ་བསམ་མནོ་བཏང་ཤར།